དེ་ཡང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ཕྱི་ཚེས་བཅོ་བརྒྱད་ཀྱི་ཉིན་ལ་དྭགས་གླེ་ས་གནས་ནས་ཐད་འཕུར་གནམ་གྲུ་བརྒྱུད་དེ་ལ་དྭགས་མཁར་རྩེ་གཤམ་ལྗོངས་སུ་ཞབས་སོར་བདེ་བར་འཁོད་ཡོད་པ་དང་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་ས་གནས་སུ་ཉིན་གཉིས་ཀྱི་མཛད་འཆར་ཡོད་པའི་ཀྱི་ནང་ནས་དེ་རིང་ཉིན་ཐོག་མར་དད་ལྡན་མི་མང་རྣམས་ལ་བཀའ་སློབ་སྩལ་བའི་ཀྱི་སྐབས་སུ། གོང་ས་མཆོག་གིས་སེམས་བཟང་པོ་བྱེད་དགོས་པ་དང་སེམས་ལ་ཞི་བདེ་བྱུང་ན་བདེ་སྐྱིད་ངོ་མ་ཡོང་གི་ཡོད་པ་སོགས་ཀྱི་བཀའ་སློབ་སྩལ་ཡོད་པ་རེད། བདེ་སྐྱིད་ཟེར་ཡ་དེ་ཕྱི་ལོགས་ནས་གཅིག་དཔལ་འབྱོར་ཡར་རྒྱས་དང་གཅིག་གཏམ་སྙན་གྲགས་རོ་གཅིག་དེ་ཚོས་མི་བདེ་སྐྱིད་གི་དེ་ཆ་རྐྱེན་རུ་ཡོང་དང་ཡོང་གི་ཡོད་དེ་ནི་གཙོ་བོ་གཙོ་བོ་སོ་སོའི་སེམས་དེ་ཞི་བདེ་བྱུང་ན་བདེ་སྐྱིད་ངོ་མ་ཡོང་གི་རེད།

དེ་འདྲའི་གེ་ད་ས་མ་མ་ད་ནའི་ཁོ་རང་འཆི་དུས་སེམས་ལྷོད་ལྷོད་ཅིག་གི་ཞི་བདེའི་ཐོག་ནས་འདུག་གྲོངས་ཡ་ཅིག་བྱུང་བ་ཡིན་ནའི་སོ་སོ་རོགས་པ་ཚོའི་བློ་བདེ་བོ་ཅིག་གི་ད་མི་དེ་ཨེ་ཤི་སོང་བདེ་བོ་བྱས་ནས་ཨེ་ཞི་བདེའི་ངང་ནས་གྲོངས་སོང་བསམ་པ་ཅིག་གི་རོགས་པ་ཚོ་ཡིན་ནའི་སེམས་དགའ་བོ་ཡོང་ཡ་ཅིག་ཡོང་གི་རེད་པ། ཡང་གོང་ས་མཆོག་གིས་དགེ་འདུན་པ་ཀུན་ལ་བཀའ་སློབ་ལམ་སྟོན་གནང་བའི་གི་ནང། ད་གྲྭ་ཚོགས་པ་ས་ག་ལྷག་ཡིན་པ་ཡོད། ངུར་སྨྲིག་གྱོན་ཙམ་གྱིས་ཆོག་པའི་བསམ་པ་ནམ་ཡང་མི་བྱའོ། ཕྱི་ལོགས་ལ་ངུར་སྨྲིག་གོས་གྱོན་པ་ཙམ་ལ་ཆོག་ཤེས་བྱས་ནས་བསྡད་ཡ་ཡོད་མ་རེད། ཁ་ཐག་ནང་ནས་ཨེ་ནི་ཚུལ་ཁྲིམས་ཀྱི་བསླབ་པ་གཞི་བཞག་དེའི་སྟེང་ནས་ཨེ་ནི་སེམས་ཀྱི་བསླབ་པ་དང་ཤེས་རབ་ཀྱི་བསླབ་པ་དེ་གཉིས་དེ་དཔེ། ཅིག། ལོ་དང་ཟླ་བ་སྦྲེལ་ནས་ཐོས་བསམ་བཏང་ནས་བྱེད་ཀྱི་ཡིན་ན། བཅོམ་ལྡན་འདས་ཁོ་རང་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང། དེ་ནས་ལོ་དྲུག་དཀའ་སྤྱད་མཛད། མཐར་མངོན་པར་རྫོགས་པར་སངས་རྒྱས་པའི་མཛད་པ་མཛད་པ་རེད་ང་རང་ཚོ་ཡང་དེ་དེ་བཞིན་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང། བཅོམ་ལྡན་འདས་ཀྱི་ད་རྗེས་སུ་འབྲངས་ནས་འགྲོ་གི་ཡོད་པ་ཡིན་དུས་ཙ་ན། ད་བསླབ་པ་གསུམ་གྱི་ལམ་ཉམས་ལེན་ཡག་པོ་ཅིག་བྱས་ནས་ཨེ་ནི། སྟོན་པའི་རྗེས་འབྲང་རྣལ་མ་གཅིག་ཡོང་ཡ་ཨེ་ནི་ཚང་མས་འབད་རྩོལ་གནང་རོགས་གནང།
ཐེངས་འདིར་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་དྭགས་གཤམ་མཁར་རྩེ་རུ་བཀའ་ཆོས་བཀའ་དྲིན་བསྐྱང་རྒྱུ་དེ་ནི་ཐོག་མ་དེ་ཆགས་ཀྱི་ཡོད་སྟབས་ས་གནས་དད་ལྡན་མང་ཚོགས་རྣམས་དགའ་ཚོར་ཆེན་པོ་གནང་གི་ཡོད་པ་རེད། དེའི་ཁྲོད་ནས་ཚེ་དབང་སྒྲོལ་མ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ། དེ་རིང་གོང་ས་མཆོག་འདིར་ཆིབས་བསྒྱུར་བསྐྱངས་པ་དང་འབྲེལ་ནས་ཐེངས་འདིར་རྒྱལ་བའི་ཕོ་བྲང་གསར་བཞེངས་གྲུབ་པར་དགའ་ཚོར་ཆེན་པོ་བྱུང་ཞེས་འགྲེལ་བརྗོད་གནང་ཡོད་པ་རེད། དེ་བཞིན་ཚེ་དབང་ནོར་བུ་ལགས་ཀྱིས་གོང་ས་མཆོག་འདིར་ཆིབས་བསྒྱུར་བསྐྱངས་པ་དེ་ནི་ས་གནས་མི་མང་གིས་ཚེ་རབས་ནས་ཚེ་རབས་བསགས་པའི་གི་བསོད་ནམས་ཡིན་པ་དང་མ་འོངས་པར་ཡང་འདིར་ཆིབས་བསྒྱུར་བསྐྱང་རྒྱུ་ཡིན་པའི་སྨོན་འདུན་ཡོད་ཅེས་སོགས་འགྲེལ་བརྗོད་གནང་ཡོད་པ་རེད། སྤྱིར་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་དྭགས་གཤམ་མཁར་རྩེར། ཞབས་སོར་འཁོད་པ་དེ་ནི་ཐེངས་གཉིས་པ་ཡིན་པ་དང་ཕྱི་ཚེས་བཅུ་དགུ་གི་ཉིན་ས་གནས་ཀྱི་དད་ལྡན་མང་ཚོགས་ལ་སྒྲོལ་དཀར་ཡིད་བཞིན་འཁོར་ལོ་ཡི་ཚེ་དབང་བཀའ་དྲིན་བསྐྱང་རྒྱུ་ཡིན་པ་རེད་འདུག་ཡང་སྤྱི་འཐུས་རྒྱུན་ལས་ཀྱིས་ཐབས་བྱུས་འཆར་གཞིའི་ཡིག་ཆ་ཞིག་གཏན་འབེབས་ཐུབ་པ་དེ་གིས་མ་འོངས་བོད་དོན་འཐབ་རྩོད་དབུ་བསྐུལ་བྱེད་སྟངས་སོགས་ཀྱི་དཀའ་ངལ་གདོང་ལེན་བྱེད་ཕྱོགས་ཁག་ཇེ་གསལ་དུ་བཏང་ཡོད་པ་བོད་མི་སྤྱི་འཐུས་ཚོགས་གཙོ་མཆོག་ནས་གསུངས་ཡོད་འདུག་ཉེ་ཆར་ཕྱི་ཟླ་བརྒྱད་པའི་ཚེས་བདུན་ནས་བཅུ་གཅིག་གི་བར་རྒྱ་གར་རྒྱལ་ས་ལྡི་ལིའི་ཁུལ་དུ་བོད་མི་སྤྱི་འཐུས་ལྷན་ཚོགས་ཀྱི་ཐབས་བྱུས་དང་བོད་དོན་དབུ་བསྐུལ་ལས་འགུལ་བྱེད་ཕྱོགས་ཀྱི་ཚོགས་འདུ་བསྐོངས་ཏེ། རྒྱ་གར་གྱི་སྲིད་དོན་ཚོགས་པ་ཁག་གི་གྲོས་ཚོགས་འཐུས་མི་དང།

ཕུགས་དམིགས་ཟེར་ཡག་གཅིག་དང་ད་རྩ་བའི་ཟབ་ཆོས་འདྲ་ན་ཕུགས་དམིགས་ཟེར་ཡག་དང་བསྒྲུབ་གཞི་གི་དེ་ནས་རྩ་འཛིན་གཙོ། ཐབས་བྱུས་གི་འཆར་གཞི་ཅིག། ཐབས་བྱུས་འཆར་གཞི་དེ་ལག་བསྟར་བྱེད་ཕྱོགས་ཀྱི་ད་ང་ཚོ་ལག་ལེན་འཆར་འགོད་ཟེར་ནས་དེ་འབྲེལ་གྱི་ཐོག་ནས་ང་ཚོ་ཡིག་ཆ་དེ་གཏན་འབེབས་གནང་ཡོད་རེད།

དོན་ཚན་དྲུག་ཡོད་རེད་དེ་ལག་ལེན་འཆར་འགོད་ཟེར་ལག་ལེན་གྱི་ཐོག་ནས་བལྟ་ཞོག་ཅིག་རོགས་དེ་ནང་ནང་ཚན་ལ་དང་ལྔ་དྲུག་ལྔ་དྲུག་དེ་འདྲ་ཡོད་རེད།
སྤྱིར་བོད་མི་སྤྱི་འཐུས་ལྷན་ཚོགས་ཀྱི་ཐབས་བྱུས་འཆར་གཞིའི་ཡིག་ཆ་དེ་གཙོ་བོ་སྡེ་ཚན་མི་འདྲ་བ་ཁག་གསུམ་བགོས་ཏེ། བོད་མི་སྤྱི་འཐུས་ལྷན་ཚོགས་ཀྱི་རྩ་འཛིན་ལམ་སྟོན་དང་ཐབས་བྱུས་དམིགས་བསལ་ལག་ལེན་འཆར་འགོད་བཅས་སུ་བགོས་ཡོད་པ་རེད་འདུག

རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ཡིན། དེ་རིང་གི་དམིགས་བསལ་གསར་འགྱུར་གི་ནང། ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱིས་བལ་ཡུལ་གྱི་ནང་གི་ཆོས་དད་རང་དབང་གི་གནས་སྟངས་ཀྱི་སྐོར་སྙན་ཐོ་སྤེལ་བའི་གི་ནང་ལ་བཙན་བྱོལ་བོད་མི་ཚོ་གལ་སྲིད་རྒྱ་ནག་ལ་ཕྱིར་རྩིས་སྤྲོད་བྱས་པའི་གི་ཚེ་སྡུག་སྦྱོང་མནར་གཅོད་ཐེབས་བའི་གི་ཉེན་ཁ་ཆེན་པོ་ཡོད་པ་བརྗོད་ཡོད་སྐོར། གུ་རུ་ཆོས་སྐྱིད་ཀྱིས་ཕྱོགས་བསྒྲིགས་བྱས་པ་ཞིག་ལ་ཉན་རོགས།

ཡང་གོང་བཞི་ཨ་རི་རྒྱ་ཆུ་སྡེ་རོང་གླིང་ཆུ་བྱི་ཉིན་ཐོ་དེའི་ནང་བའི་ནང་བེ་ནི་གྲོང་ཆོག་དུ་རྗེ་ཡི་ཆུ་ས་ཚེ་ཆགས་ནས་ཉལ་ཤུགས་ཀྱི་རྒྱ་ཁ་ཅིག་ཡེ་ནའང་བེ་ནི་བེ་མོ་མང་པོ་ག་ཚེ་ཀྱི་འབྲུ་ལམ་འགྲན་དེ་བ་ཡི་ཁུར་འཇོག་ནའང་བེ་མོ་འདི་དག་ལ་བ་ཡི་རྒྱང་གི་དེང་ག་ཅ་ཅོ་ལག་ཆས་སྤྲད་གི་མེད་པས་བེམ་ཚོ་ལ་འཚོ་རྟེན་ལི་ཀ་འཚོ་ཉེན་བརྩི་བ་དང་སློབ་སྦྱོང་གྱི་གོ་སྐ་ཡག་པོ་ཐོས་ཀྱི་མེད་པ་ཐན་ཏན་ཚིག་དེ་གད་འདུག།

ཇཱ་བྷཱི་དང་ཇཱ་ནཱ་ཇཱ་གཉིས་ཀྱི་བར། ཚུལ་ཕིང་ཚན་པ། ཉེས་ཅན་པ། ཚུལ་ལུགས་རྩིས་ཁྲའི་ཚ་གཅིག་འབྲུག་ཐན་ལ་བྃ་ཡིག་གི་ས་ཐག་སྐད་ཡལ་ཀྱང་བྃ་ཞང་གི་གཞུང་འབྲེལ་གྱི་ཁས་ལེན་ཡོངས་སུ་གནང་མེད་པ་རེད། བྃ་ཡིག་ནང་གི་འགྲོ་བ་མོ་ཐུག་དང་ཚུགས་པ་ཁག་གིས་བྃ་ཡིག་ནི་བེད་དུ་ཚུལ་ལུགས་མཛད་མཁན་བེད་མོ་ནང་བྃ་པའི་ས་མཚམས་སུ་འཛིན་བཟུང་བརྩིས་པ་ཁག་ཅིག་ཚང་དང་འབྱུང་མོ་ཡན་ལག་ས་མཚམས་སུ་འཛིན་བཟུང་བརྩིས་པ་ནང་བདག་མཇལ་གྱི་ནང་ཚེ་གནས་ལུགས་ཐག་བཅད་ཀྱིས་ཡང་ན་བྃ་ཡིག་ཞང་དང་དེ་མིན་ཇཱ་ནཱ་ཇཱ་གི་རྩིས་ཁྲའི་ཚེ་སྐད་བྃ

དོན་དམ་གྱི་རྒྱུ་ནོར་ཞིག་རེད། སྤྱི་ཚོགས་བདེ་ཐབས་ཀྱི་རྨང་གཞི་གཙོ་བོ་ཡིན་ཞིང་རྒྱ་གར་གཞུང་གི་ངོས་ནས་མང་ཚོགས་ནས་འགྲོ་གྲོན་གཏོང་ཐུབ་པའི་གྱི་རིན་གོང་དམའ་བའི་གྱི་འཕྲོད་བསྟེན་ལྟ་སྐྱོང་གི་མཐུན་རྐྱེན་བསྐྲུན་རྒྱུ་ཡིན་པ་གླེང་བརྗོད་གནང་ཡོད་པ་རེད། ཡང་ཨ་རི་གཞུང་གིས་ཨ་མི་རི་ཀ་ཡི་མཁའ་དབྱིངས་བཟོ་ཚོང་ལས་ཁུངས་ཁག་ལ་ཕྱི་རྒྱལ་ཁག་གི་གསང་ཉུལ་ལ་དོགས་ཟོན་དགོས་པའི་གྱི་ཉེན་བརྡ་བཏང་ཡོད་འདུག། དེ་ཡང་རོའི་ཊར་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཕྱི་ཡི་གསང་ཡུལ་ལ་རྡུང་གནས་གཅོག་པའི་གིས་ཨ་རི་ཡི་གསང་བའི་ལས་ཁུངས་ཀྱིས་གཟའ་པ་སངས་ཀྱི་ཉིན་ཨ་མི་རི་ཀ་ཡི་མཁའ་དབྱིངས་བཟོ་ལས་ཁང་ཁག་ལ་ཉེན་བརྡ་བཏང་ནས་ཕྱི་རྒྱལ་ཁག་གིས་ཨ་རིའི་མཁའ་དབྱིངས་ལས་དོན་དང་འབྲེལ་བའི་གི་གསང་བ་རྐུ་ཁྱེར་བྱེད་པའི་གི་བྱ་སྤྱོད་ལ་དོ་སྣང་ཆེ་ཙམ་དགོས་པ་དང་གནད་དོན་དེ་ཡི་ཐད་ལ་ཁོ་རང་ཚོ་ཡི་ཞིབ་འཇུག་གྲུབ་འབྲས་མང་ཙམ་རག་ཐབས་ཀྱི་ཆེད་དུ་རྐུ་ཁྱེར་བྱེད་སྲིད་པ་རེད།

སྲོག་ཆགས་འཚོ་གནས་ཐུབ་པར་ཕན་ཐོགས་ཡོང་རྒྱུ་ཡིན་པའི་ཉམས་ཞིབ་པའི་སྙན་ཐོ་བཏོན་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་ད་རེས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བརྒྱད་པའི་ཚེས་བཅུ་དྲུག་ཉིན South China Morning Post སམ། ལྷོ་རྒྱ་ནག་གི་སྔ་དྲོའི་ཕོ་ཉ་ཟེར་བའི་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན། བར་ལམ་རྒྱ་ནག་གི The Chinese Academy of Sciences འམ་རྒྱ་ནག་གི་ཚན་རིག་སློབ་གཉེར་ཁང་གི་ཚན་རིག་པའི་སྡེ་ཚན་ཞིག་གིས་གོ་ལའི་གནམ་གཤིས་འགྱུར་ལྡོག་དང་འབྲེལ་བོད་མཐོ་སྒང་གི་འཁྱགས་རོམ་ཞུ་བཞིན་པ་དང་དེ་བཞིན་བོད་ཀྱི་ས་ཁུལ་དུ་མཚོ་མང་པོ་ཞིག་ཡོད་པ་དེ་དག་གི་ཐོག་ལ་འགྱུར་ལྡོག་ཅི་འདྲ་སོང་ཡོད་པ་བཅས་ཀྱི་ཐོག་ལ་ཉམས་ཞིབ་གནང་བའི་སྐབས་སུ་འདས་པའི་ལོ་བཅུ་ཕྲག་གཉིས་ཙམ་ནས་བོད་མཐོ་སྒང་ནང་ཡོད་པའི་མཚོ་དེ་དག་ཇེ་ཆེར་འགྲོ་བཞིན་ཡིན་པ་དང། མཚོ་དེ་དག་གི་ནང་གནས་ནས་ཡོད་པའི་བར་གྱི་ཚྭ་སྒོ་དེ་དག་ཉུང་དུ་འགྲོ་བཞིན་ཡོད་པ་ལ་བརྟེན་ནས་ས་ཁུལ་དེའི་ནང་གི་ཆུ་ལ་བརྟེན་ནས་གནས་བཞིན་པའི་སྲོག་ཆགས་འདྲ་མིན་གྱི་འཚོ་གནས་ལ་ཡང་ཕན་ཐོགས་ཡོང་རྒྱུ་ཡིན་པའི་སྐོར་གནས་ཚུལ་སྤེལ་གདའ། ད་ནི་གནས་ཚུལ་དེའི་ཐད་གོ་ལའི་སྣེ་གསུམ་པ་བོད་མཐོ་སྒང་གི་ཐོག་གནམ་གཤིས་འགྱུར་ལྡོག་གི་ཤུགས་རྐྱེན་ཅི་འདྲ་འགྲོ་བཞིན་ཡོད་པ་དང་དེའི་ཐོག་ནས

དམིགས་བསལ་བོད་ཀྱི་གནམ་གཤིས་འགྱུར་ལྡོག་དང་དེའི་ཐོག་ནས་ཨེ་ཤ་ཡ་ཁྱོན་ཡོངས་ཀྱི་འཐུང་ཆུའི་ཐོག་ལ་ཤུགས་རྐྱེན་ཅི་འདྲ་ཐེབས་བཞིན་ཡོད་པའི་སྐོར་རྒྱ་ནག་གི་ཚན་རིག་ཉམས་ཞིབ་ཁང་དང། ཨ་རིའི། NASA། གནམ་གྲུ་བཟོ་ལས་རིག་རྩལ་དང་མཁའ་དབྱིངས་འཛིན་སྐྱོང་ལས་ཁུངས་སུ་བཅས་སྙན་ཐོ་བཏོན་པ་སོགས་ལ་ལོ་ངོ་གཉིས་ལྷག་གི་རིང་ལ་བརྟག་དཔྱད་ཞིབ་འཇུག་ནན་པོ་བྱས་ཏེ་སྙན་ཐོ་བཏོན་པའི་སྐོར་འགྲེལ་བརྗོད་གནང་སྟེ།

སྤྱིར་བཏང་གི་ཆ་ནས་བཤད་ན་བོད་མཐོ་སྒང་དེ་ནི་རྒྱ་མཚོ་ནས་བརྩིས་ན་སའི་ཆགས་བབ་དེ་ཧ་ཅང་མཐོ་བའི་ཐོག་ལ་ཆགས་ནས་ཡོད་པའི་ཆ་ནས་འཁྱགས་རོམ་དང་གངས་མང་པོ་ཡོད་ཀྱང་ད་ཆ་གོ་ལའི་དྲོད་ཚད་ཇེ་ཆེར་འགྲོ་བཞིན་པའི་རྐྱེན་གྱིས་གངས་རིའི་འཁྱགས་རོམ་དང་ས་འོག་གི་གཏན་འཇགས་འཁྱགས་རོམ་གྱི་རིམ་པས་ཞུ་ནས་བོད་མཐོ་སྒང་དེ་ནི་ས་ཁུལ་གཞན་ལས་དྲོད་ཚད་ལྡབ་གཉིས་ནས་བཞི་བར་གྱི་ཆེ་བ་ཡོད་པའི་གནམ་གཤིས་འགྱུར་ལྡོག་འགྲོ་བཞིན་པའི་ཐོག་ནས་བོད་མཐོ་སྒང་དེ་ཚ་དྲོད་ཇེ་ཆེར་དང་ལྷག་པར་དུ་བོད་ཀྱི་ཤར་དང་ལྷོ་ཕྱོགས་བཅས་སུ་དྲོད་ཚད་ཆེ་བ་དང་ཚོར་ཤུགས་ཆེ་བ་ཡོད་པ་དང། དེའི་ཐོག་ནས་བོད་ནང་འབབ་ཞོད་ཆེ་བ་ཡོང་གི་ཡོད་པ་བཅས་ཀྱི་ཐོག་ནས་མ་འོངས་ལོ་བརྒྱ་ཙམ་གྱི་ནང་བོད་མཐོ་སྒང་དེ་བྱང་ཐང་ལྟ་བུ་ཞིག་ཏུ་འགྱུར་ཉེན་ཡོད་པ་དང། དེ་བཞིན་ད་ལྟའི་སྐབས་སུ་རྒྱ་གར་གྱི་ཧི་མ་ཅལ་ཁུལ་དུ་གློ་བུར་དུ་ཆར་པ་ཤུགས་ཆེ་བབས་པ་དང་ཆུ་ལོག་རྒྱུག་པ་དང་འདྲ་བར་བོད་ནང་འབྱུང་བའི་གོད་ཆག་ས་རུད་རྒྱུག་པ་དང་ཆུ་ལོག་རྒྱུག་པ། རི་ཉིལ་ནས་གཙང་ཆུ་འགག་པ་སོགས་ཀྱི་དཀའ་ངལ་ཡོང་བཞིན་པ་དེ་དག་མ་འོངས་པར་ཡང་མུ་མཐུད་ནས་འཕྲད་ཉེན་ཡིན་པའི་འགྲེལ་བརྗོད་གནང་འདུག། ད་དུང་རྒྱ་ནག་གི་ཚན་རིག་ཉམས་ཞིབ་རུ་ཁག་དེའི་རྩོམ་སྒྲིག་པ་དང་རྒྱ་ནག་གི་ཚན་རིག་སློབ་གཉེར་ཁང་གི་བོད་མཐོ་སྒང་གི་ཉམས་ཞིབ་པ་ཛུའུ་ལི་པིང་ཟེར་བ་ཁོང་གིས་གསུངས་ན་བོད་མཐོ་སྒང་གི་ཐོག་ཆགས་པའི་མཚོ་མང་པོ་ཞིག་ཡོད་པ་དེ་དག་འདས་པའི་ལོ་བཅུ་ཕྲག་གསུམ་ཙམ་གྱི་རིང་དུ་བརྒྱ་ཆ་བཅུ་བདུན་ཙམ་རྒྱ་ཆེ་རུ་སོང་ཡོད་པ་དང་མཚོ་དེ་དག་རྒྱ་ཆེ་རུ་འགྲོ་བའི་རྒྱུ་རྐྱེན་ནི་གོ་ལའི་གནམ་གཤིས་འགྱུར་ལྡོག་དབང་གིས་འཁྱགས་རོམ་ཞུ་བའི་ཐོག་ནས་རླངས་པ་ཆུ་ཟེགས་སུ་གྱུར་ནས་ཆར་པ་འབབ་ཞོད་ཆེ་རུ་བཏང་ཡོད་པ་དེ་ཉིད་ཡིན་པ་དང་ཡང་མཚོ་དེ་དག་གི་ནང་ཆུ་མང་དུ་དང་རྒྱ་ཆེ་རུ་སོང་ཡོད་པ་དེའི་ཐོག་ནས་མཚོ་དེ་དག་གི་ནང་ཡོད་པའི་བ་ཚྭའི་ཚྭ་ཁུ་དེ་ཉུང་དུ་བཏང་ནས་ཆུ་ལ་བརྟེན་ནས་གནས་བཞིན་པའི་སྐྱེ་ལྡན་སྲོག་ཆགས་སེམས་ཅན་དང་ཁོར་ཡུག་བཅས་ལ་ཤུགས་རྐྱེན་བཟང་པོ་ཡོང་རྒྱུ་ཡིན་པ་མ་ཟད་ཆུ་གཙང་མའི་འབྱུང་ཁུངས་མཁོ་སྤྲོད་བྱེད་རྒྱུ་ཡིན་པ་འགྲེལ་བརྗོད་གནང་འདུག། ཡང་རྒྱ་ནག་གི་ཚན་རིག་ཉམས་ཞིབ་པ་ཛུའུ་ཡིས་རྒྱ་ནག་གིས་འབོད་པའི་བོད་རང་སྐྱོང་ལྗོངས་ཟེར་བའི་ནང་ཆགས་པའི་ཡར་འབྲོག་གཡུ་མཚོ་ལྟ་བུ་སོགས་བཅས་ཉེ་སའི་ས་ཁུལ་གྱི་ཞིང་འབྲོག་མི་མང་གིས་མཚོ་དེ་དག་གི་ཆུ་ཞིང་ཆུ་འདྲེན་གཏོང་བྱེད་ཐུབ་པ་ཡོང་རྒྱུ་ཡིན་པ་འགྲེལ་བརྗོད་གནང་གདའ། ཡང་བོད་ནང་མཚོ་ཆེ་ཆུང་ཀི་ལོ་མི་ཀྲི་གྲུ་བཞི་མ་གཅིག་ལྷག་བརྩིས་པའི་མཚོ་ཆིག་སྟོང་བཞི་བརྒྱ་ལྷག་ཡོད་པ་དེ་དག་མང་ཆེ་བ་དེ་རྒྱ་མཚོ་ནས་བརྩིས་ན་མཐོ་ཚད་མི་ཀྲི་བཞི་སྟོང་གི་མཐོ་ཚད་ཐོག་ལ་ཆགས་ཡོད་པ་རེད་གདའ། ཡང་བོད་ཀྱི་མཚོ་དེ་དག་རྒྱ་ཁྱོན་ཆེ་ཆུང་དང་གཏིང་ཟབ་ལོས་དང། བ་ཚྭའི་ཚྭ་ཁུ་མང་ཉུང་དང་བཟོ་ལྟ། ཆུ་མཁོ་སྤྲོད་བྱེད་པའི་གནས་སྟངས་བཅས་ཀྱི་ཐད་མི་འདྲ་བ་སྣ་ཚོགས་ཤིག་ཡོད་པའི་སྐོར་ཉམས་ཞིབ་ཀྱི་སྙན་ཐོ་དེའི་ནང་གནས་ཚུལ་སྤེལ་གདའ། ཡང་ཉམས་ཞིབ་དེའི་སྐབས་སུ་རྒྱ་ནག་གི་ཚན་རིག་ཉམས་ཞིབ་པ་གཟུགས་དང་ཁོང་གི་ཟླ་རོགས་ཚོས་བོད་མཐོ་སྒང་གི་མཚོ་བརྒྱད་ཅུ་གྱ་བདུན་གྱི་བ་ཚྭའི་ཚ་ཁུ་མང་ཉུང་ཇི་ཡོད་ཀྱི་སྐོར་ལ་བརྟག་དཔྱད་གནང་སྟེ་ཚད་འཇལ་ཡོད་པ་དང་ད་རེས་བརྟག་དཔྱད་ཞིབ་འཇུག་བགྱིས་པའི་མཚོ་དེ་ནི་བོད་མཐོ་སྒང་ཁྱོན་ཡོངས་ཀྱི་མཚོ་ཡི་རྒྱ་ཁྱོན་བརྒྱ་ཆ་དྲུག་ཅུ་ཙམ་ཡིན་པའི་གནས་ཚུལ་སྤེལ་གདའ། ཉམས་ཞིབ་པ་ཁོང་རྣམས་ཀྱིས་བོད་ཀྱི་མཚོ་དེ་དག་གི་ནང་བ་ཚྭའི་ཚ་ཁུ་མང་ཉུང་ག་ཚོད་ཡོད་མེད་བརྟག་དཔྱད་མཛད་པའི་སྐབས་སུ་བ་ཚྭའི་ཚ་ཁུ་དང་མཚོ་དྭངས་གསལ་ཆེ་ཆུང་གི་དབར་ལ་འབྲེལ་བ་ཡོད་པ་ཞིག་ཤེས་རྟོགས་བྱུང་ཡོད་པ་དང་ཚན་རིག་ཉམས་ཞིབ་པའི་རུ་ཁག་ཁོང་རྣམས་ཀྱིས་བཅོས་མའི་རྒྱུ་སྐར་གྱི་ཐོག་ནས་བླངས་པའི། འདྲ་པར་བེད་སྤྱོད་བཏང་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་ལོ་ནས་སྤྱི་ལོ་ཉིས་སྟོང་བཅུ་དགུ་བར་གྱི་དུས་ཡུན་རིང་བོད་ཀྱི་ས་ཁུལ་གྱི་མཚོ་བརྒྱ་དང་ལྔ་བཅུ་ང་གཉིས་ཙམ་གྱི་མཚོ་ཡི་དྭངས་གསལ་ཆེ་ལོས་ལ་བརྟག་དཔྱད་གནང་སྟེ་རྩིས་ལ་བཀོད་ཡོད་པའི་སྐོར་ཉམས་ཞིབ་ཀྱི་སྙན་ཐོ་དེའི་ནང་གསལ་ཡོད་པ་རེད། ཡང་ཉམས་ཞིབ་དེའི་སྐབས་སུ་ལོ་འགའ་རེའི་ནང། མཚོ་ཡི་བ་ཚྭའི་ཚ་ཁུ་ཕྲན་བུ་འཕར་ཡོད་ཀྱང་སྤྱི་ཡོངས་ཀྱི་ཐོག་ནས་ལོ་རེར་མཚོ་དེ་དག་གི་བ་ཚྭའི་ཚ་ཁུ་བརྒྱ་ཆ་ཀླད་ཀོར་ཚེག་སུམ་ཅུ་སོ་གཅིག་ཙམ་ཉུང་དུ་འགྲོ་བཞིན་ཡོད་པ་ཤེས་རྟོགས་བྱུང་ཡོད་པའི་སྐོར་འགྲེལ་བརྗོད་གནང་གདའ། ཡང་ཚན་རིག་ཉམས་ཞིབ་པ་ཁོང་རྣམས་ཀྱིས་བོད་མཐོ་སྒང་གི་མཚོ་ཡི་ཚ་ཁུ་དང་རླངས་པ་ཆུ་ཟེགས་སུ་འགྱུར་བའི་དབར་གྱི་འབྲེལ་བའི་སྐོར་བརྟག་དཔྱད་མཛད་པའི་སྐབས་སུ་མཚོ་ཡི་ནང་ཚ་ཁུ་ཇེ་ཉུང་འགྲོ་བཞིན་པ་དང་རླངས་པ་ཆུ་ཟེགས་སུ་འགྱུར་བའི་དབར་ལ་ཐད་ཀར་འབྲེལ་བ་མེད་པ་དང། དེ་ནི་མཚོ་ཡི་ཆུ་ཡི་བོངས་ཚད་ཆེ་ཆུང་ལ་བརྟེན་ནས་ཡོང་གི་ཡོད་པ་དེ་ནི་འཁྱགས་རོམ་ཞུ་བ་སོགས་རྒྱུ་རྐྱེན་གཞན་ཡིན་པ་དེ་ཤེས་རྟོགས་བྱུང་ཡོད་པའི་གནས་ཚུལ་ཐོན་གདའ། ཡང་རྒྱ་ནག་གི་ཚན་རིག་ཉམས་ཞིབ་པ་ཚོའི་ཉམས་ཞིབ་དེའི་སྐབས་སུ་བོད་མཐོ་སྒང་གི་དབུས་དང། བྱང་གི་ཕྱོགས་ཀྱི་མཚོ་དེ་དག་ནང་བ་ཚྭའི་ཚ་ཁུ་ལ་གལ་གནད་ཆེ་བའི་འགྱུར་བ་སོང་ཡོད་ཀྱང། གཞན། བོད་ཀྱི་ནུབ་ཕྱོགས་དང་ལྷོ་ཕྱོགས་ཤར་ཕྱོགས་ས་ཁུལ་གྱི་མཚོ་དེ་དག་གི་ཚ་ཁུ་ལ་གནད་ཆེ་བའི་འགྱུར་བ་དེ་ཙམ་སོང་མེད་པའི་གནས་ཚུལ་ཐོན་གདའ། སྤྱིར་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལ། རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ། ཨ་མེ་རི་ཀ་རྒྱལ་ས་ཝཱ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ངོ་སྤྲོད་ཞུས་ཐོན་ཐལ་དེ་རིང་གི་རྩོམ་སྒྲིག་འགན་འཛིན་དོན་གྲུབ་བློ་རྒྱལ་ལགས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།